ཡེངས་སོང་བ་རེད། ཡེངས་སོང་བ་དེ་ང་རང་སྒོམ་ཡིན་བསམ་ནི་རེད། བོད་ལ་གཏམ་དཔེ་བྱོས་རོགས། ལི་ལི་སྟུག་པ་གསེར་དུ་སྒོམ་ཟེར། ཨོ་དེ་རེད། ལི་ལི་རྟུག་པ་གསེར་དུ་སྒོམ་ཟེར་བ་བཞིན་དུ་སེམས་ཡེངས་སོང་བ་དེ་སྒོམ་རེད་བསམ་བསྡད་པ་རེད་དེ་སྒོམ་ཆགས་ཐུབ་ཡོད་མ་རེད། ཨོ་དེ་འདྲ་ཡིན་དུས་ཅིག་དེ་འདྲ་གི་དབང་དུ་མ་སོང་བ་ངོ་བོ་སྐྱོང་ཟེར་ཡ་དེ། གཟུགས་སུ་སྣང་བ་སྒྲ་རུ་གྲགས་པ། དྲི་རུ་ཚོར་བ་ལ་སོགས་པའི་ཚོགས་དྲུག་གི་ཤེས་པའི་ཡུལ་ལ་སྤྱོད་པའམ་ཡུལ་ལ་འཇུག་ཡོང་དུས་དེའི་སྐབས་ཀྱི་བདེ་སྡུག་གི་ཚོར་བ་ཚད་མ་མང་པོ་ཞིག་སྐྱེ་ཡ་ཡོད་པ་ཡིན་དུས་དེ་ལ་གདོང་ལེན་བྱེད་ཐུབ་པ། དེ་མ་ཐག་ཏུ་དེའི་ངོ་བོ་སྐྱོང་ཐུབ་པ། ཤར་གྲོལ་གྱི་གནས་ལ་ཕར་ཚུད་ཐུབ་པར་བྱེད། དཔེར་ན་ཞེ་སྡང་གི་རྣམ་པར་རྟོག་པ་ཞིག་སྐྱེས་ཡོང་ན། ཁོང་ཁྲོ་གྱི་རྣམ་ཁོང་ཁྲོའི་རྟོག་པ་སྐྱེས་ཡོང་དུས་སྐྱེ་བའི་སྐད་ཅིག་དེ་ཉིད་དུ། དེའི་རྐྱེན་གྱི་དབང་དུ་མ་སོང་བར་ཞེ་སྡང་གི་རྟོག་པ་དེའི་ངོ་བོ་ངོ་ཤེས་ནས་ཞེ་སྡང་དེ་རྣལ་འབྱོར་པ་གི་མཉམ་བཞག་གི་རྟོགས་པ་གི་གྲོགས་སུ་ཚུར་འཁྱེར་ཤེས་ནས་རྟོགས་པའི་བོགས་འདོན་ལ་རྣམ་རྟོག་དེ་ཡི་རྐྱེན་བྱས་ནས། རྣམ་རྟོག་གི་མཚན་མ་དེ་ངོ་བོ་ངོ་ཤེས་པས་རྣམ་རྟོག་གི་མཚན་མའི་དབང་དུ་མ་སོང་བ་རྣམ་རྟོག་ཉིད་ཤར་གྲོལ་གྱི་གནས་ལ་སོང་པས་སྒོམ་གྱི་བོགས་འདོན་དུ་འགྲོ་ཐུབ་པ་དེ་ངོ་བོ་སྐྱོང་བ་ད་དེ་རེད། ངོ་བོ་སྐྱོང་ཟེར་བ་མ་གཏོགས་ཅི་ཡང་མི་སེམས་པ་གང་ཡང་མི་རྟོག་པ་ཙམ་ཞིག་ལ་ངོ་བོ་སྐྱོང་ཟེར་གྱི་ཡོད་མ་རེད། ཤར་གྲོལ་གྱི་གནས་ལ་ཚུད་ནས་གཉེན་པོ་གི་ལྡོག་སྒོམ་བྱེད་ཐུབ་པ་ཞིག་ལ་ཉམས་ལེན་གྱི་ལྡོག་སྒོམ་བྱེད་ཐུབ་པ་ཞིག་ལ་ཡང་དེ་ནི་ངོ་བོ་སྐྱོང་བ། གང་ཤར་རྟོག་པའི་ངོ་བོ་སོ་མ་དེ། མ་བཅོས་དེ་ཀར་འཇོག་པ་ཟེར་ཡ་དེ། དུས་རྒྱུན་ང་ཚོ་འདོན་སྡོད་ཀྱི་ཡོད། གང་ཤར་རྟོག་པའི་ངོ་བོ་སོ་མ་དེ། མ་བཅོས་དེ་ཀར་འཇོག་པའི་སྒོམ་ཆེན་ལ། སྒོམ་དེ་བསྒོམས་ན་དེ་འདྲ་གི་སྒོམ་ཆེན་ལ། ང་ཚོ་ལ་ཐོབ་པ་ག་རེ་དགོས་རེད་ཟེར་ན་བསྒོམ་བྱ་བློ་དང་བྲལ་བར་བྱིན་གྱིས་རློབས། བསྒོམ་བྱ་དང་སྒོམ་བྱེད་ལས་འདས་པའི་གནས་ལུགས་ཐོབ་དགོས་ཀྱི་ཡོད་རེད། དེ་ཐོབ་ཡག་ལ། ད་ལྟའི་གི་ང་རང་ཚོ་རྒྱུད་ལ་ཡ་རྣམ་རྟོག་གི་ག་རེ་སྐྱེ་བ་ཡིན་ན་ཡང་དེའི་ངོ་བོ་ལ་དང་པོ་ལྟ་ཤེས་པ། ངོ་བོ་ལ་བལྟས་པ་ཙམ་མ་ཡིན་པར་ངོ་བོ་གསལ་སྟོང་དབྱེར་མེད་རྙེད་པ་དེའི་ངོ་བོ་སྐྱོང་ཤེས་པ། རྐྱེན་གང་དང་གང་བྱུང་ན་ཡང་དེ་དེའི་རྐྱེན་དུ་མ་སོང་བར་རྐྱེན་དེ་ཉིད་ཉམས་ལེན་གྱི་ལམ་དུ་ཚུར་འཁྱེར་བཞིན་སྒོམ་པའི་ལམ་དུ་ཚུར་འཁྱེར་ནས་རེ་རེ་བཞིན་དུ་རྟོག་ཚོགས་རེ་རེ་བཞིན་དུ་སྐྱེས་པའི་གི་ཚོད་དེ་གི་མཉམ་བཞག་གི་རྩལ་དང་ནུས་པ་དེ་གོང་འཕེལ་དུ་འགྲོ་ཐུབ་ཡ་བོགས་འདོན་ལ་འགྲོ་ཐུབ་པ་ཞིག་དགོས་ཀྱི་རེད། དེ་འགྲོ་ཐུབ་ན། སྒོམ་གྱི་རྩལ་རྫོགས་པ། ད་ཐ་སྙད་དེའི་སྐབས་སུ་དེ་བཏགས་ཡོད་རེད་ད། སྒོམ་གྱི་རྩལ་རྫོགས་པ། ར་ཙ་བཏགས་རྩ་ལ་རྩལ། རྩལ་ཟེར་ཡ་དེ་ནུས་པ། ཚད། རྟོགས་ཚད་དེ་རེད་རྟོགས་ཚད་དང་སྒོམ་ཚད་དེ། དེ་རྟོགས་ཚད་དང་སྒོམ་ཚད་དེ། ཡོང་ཡག་ལ་དཔེར་ན་མེ་རེ་ཤུགས་ཆེན་པོ་འབར་དགོས་ན་ཤིང་སྣོན་པ་བླུགས་དགོས་ཀྱི་འདུག་ག། ཤིང་སྣོན་པ་བླུག་གི་རེད། ཇི་ཙམ་ཤིང་སྐམ་པོ་མང་པོ་བླུགས་ན་དེའི་ཏོག་ཚོད་ཀྱི་མེ་ཡང་སྟོབས་ཆེ་བ་དང་ངར་ཆེ་བ་ཅིག་ཡོང་པ་བཞིན་དུ། རྟོག་ཚོགས་ཆོས་ཉིད་དུ་ཤེས། རྟོག་ཚོགས་རང་གྲོལ་དུ་ཤེས་པའི་གནད་དེ་ཉམས་ལེན་དུ་ཚུར་འཁྱེར་ཤེས་ན་རྣལ་འབྱོར་པ་གི་རྟོགས་ཚད་དེ། གོང་དུ་འཕེལ་ནས་རྣམ་རྟོག་སྐྱེ་རིམ་བཞིན་དུ་སྒོམ་སྟོབས་གོང་འཕེལ་དུ་འགྲོ་ཡག་གི་ཡོ་ལང་ཆགས་ཐུབ་ཀྱི་ཡོད་རེད། བོགས་འདོན་ཆགས་ཐུབ་ཀྱི་ཡོད་རེད་དེ་འདྲ་ཡིན་དུས་རྣལ་འབྱོར་པ་ལ་རྣམ་རྟོག་ཡོད་དགོས་ཀྱི་འདུག་བ། རྣམ་རྟོག་བཀའ་དྲིན་ཆེན་པོ་ཟེར་བ་དེ་དེ་རེད། རྣམ་རྟོག་བཀའ་དྲིན་ཆེན་པོ་ཟེར་བ་དེ་ཚད་དེ་འདྲའི་གཅིག་གི་ཐོག་ལ་སླེབས་ནས་རྣམ་རྟོག་ཆོས་ཉིད་དུ་གྲོལ་ཐུབ་པ་གི་རྣམ་རྟོག་རང་ཤར་རང་གྲོལ་གྱི་གནད་དེ་ཤེས་ཐུབ་ན་རྣམ་རྟོག་སྐྱེ་རིམ་བཞིན་དུ་མཉམ་བཞག་གི་སྒོམ་གྱི་བོགས་འདོན་ཆགས་ཐུབ་ཀྱི་ཡོད་རེད། ཤར་གྲོལ་གྱི་གནད་མ་ཤེས་ན། རྣམ་རྟོག་རང་མཚན་པ་ལ་ཞེན་སོང་ན། རྣམ་རྟོག་རང་མཚན་པ་ཅིག་སྐྱེས་རྣམ་རྟོག་ལ་སྐྱོན་དུ་མཐོང། རྣམ་རྟོག་མེད་པ་ལ་ཡོན་ཏན་དུ་བལྟ། རྣམ་རྟོག་འབྱུང་གི་རེད་བསམ་པའི་སེམས་ལ་དངངས་སྐྲག། ད་རྣམ་རྟོག་ཅིག་སྐྱེས་ཡོང་དུས་ཨ། ང་སྒོམ་ལ་བར་ཆད་བྱས་སོང་བསམ་ནས་འཇིགས་སྐྲག་བག་ཚ་བ་ཡ་ང་བ་དེ་འདྲ་ཅིག་གི་རྣམ་རྟོག་མང་པོ་སྐྱེས་ཡོང་དུས།

དགོས། དྲི་བ་གཉིས་གསུམ་ཅིག་ལ་ལན་མ་ཕོག་ཡོང་དུས་ད་ཕེལ་རེད། ལོ་གཅིག་ལ་དཀའ་ལས་བརྒྱབ་འགྲོ་སོང་མང་པོ་ཞིག་བཏང་དུས་ཚོད་མང་པོ་སློབ་སྦྱོང་བྱས་མིག་དཔེ་ལ་དེབ་ལ་མང་པོ་བལྟས་བལྟས་བལྟས་བལྟས་བལྟས་དཀའ་ལས་བརྒྱབ་ཟ་ཟས་བཅག་གཉིད་བཅག་དཀའ་ལས་མང་པོ་ཞིག་བརྒྱབ། ཕ་མ་ཚོ་ཡང་སེམས་ཁྲལ་བྱས་ང་རང་ཡང་སེམས་ཁྲལ་བྱས། ཡིག་ཚད་བཏང་རན་པའི་སྐབས་སོགས་ལ་ཡང་བླ་མ་གཅིག་གི་སྐུ་མདུན་འགྲོ་ཡིག་ཚད་རན་པ་ཡིན་ཟེར་སྨྱུ་གུ་ལ་ཕུ་བརྒྱབ་རོགས་ཟེར་དེབ་ལ་ཕུ་བརྒྱབ་རོགས་ཟེར་ལབ་འོ་དེ་འདྲ་ཞིག་ལ་ཁ་ཤས།

བརྩོན་འགྲུས། སྙིང་རུས། སློབ་སྦྱོང་དང་དོ་སྣང། དེ་འདྲ་བྱས་དུས་ཚོད་ཕལ་ཆེ་བ་དེ། ཆུ་ཚོད་ཉི་ཤུ་རྩ་བཞི་ནང་ནས་ཆུ་ཚོད་ཉི་ཤུ་རྩ་གཅིག་དེ་སློབ་སྦྱོང་ཐོག་ལ་བཏང་ཐུབ་ན། དེ་ནས་ཕུ་བརྒྱབ་ན་མ་བརྒྱབ་ན་འདྲ། སྐྱབས་འགྲོ་སྨོན་ལམ་ཞུས་ན་མ་ཞུས་ན་ཁོ་ཏག་ཏག་ཡོང་ཐུབ་ཀྱི་ཡོད་རེད། དེ་མ་གཏོགས། ཁོ་རང་སློབ་སྦྱོང་མ་བྱས་ས་ཉིད་བླ་མ་གིས་སྨྱུ་གུ་ལ་ཕུ་བརྒྱབ་ན་ཡིག་རྒྱུགས་འཕྲོད་འགྲོ་དགོས་ཟེར་ན་དེ་ལྟ་དངོས་གནས་མགོ་སྐོར་བ་དེ་ཡོང་གི་མ་རེད་བླ་མ་གིས་དེ་འདྲའི་བཟོ་ཐུབ་ཀྱི་མ་རེད་བ། འོ་དཔེ་དེ་རེད་ད། དོན་དག་འདི། སྒོམ་ཅིག་རྒྱབ་རྒྱབ་རྒྱབ་རྒྱབ་རྒྱབ་བླ་མ་ཅིག་བསྟེན་བསྟེན་བསྟེན་བསྟེན་ཉིན་མཚན་ལྟོས་མེད་དུ་སྒོམ་ཅིག་རྒྱབ་རྒྱབ་དཀའ་ལས་ཅིག་རྒྱབ་རྒྱབ་རེ་བ་ཆེན་པོ་ཅིག་བྱས་དམིགས་ཡུལ་ཆེན་པོ་ཅིག་བཟུང་ད་གཅིག་ཞེ་པོ་ཅིག་སྒོམ་ཆེན་ཅིག་བཟོ་དགོས་དགོས་བསམ་པའི་བསམ་བློ་བཏང་བཏང་བཏང་བཏང་བཏང་ཡོང་ན་ཡང། རྐྱེན་གཅིག་འཕྲད་ཡོང་དུས། ཨོ། ཡུལ་སྣང། ཡུལ་སེམས་ཡུལ་སེམས་རྗེས་སུ་སོང་བས་ཚད་མེད་ཀྱི་རྐྱེན་གཅིག་འཕྲད་ཡོང་དུས། དེ་ནི་འབྲས་རྟགས་ཤོར་བ་རེད་དེ་ཚར་རེད། དེ་ཡོང་མི་འདུག་བ། རྐྱེན་དང་འཕྲད་ཡོང་དུས་ཨོ། སྒོམ་གནད་དུ་སོང་མ་སོང་ཟེར་ཡག་དེ། རྐྱེན་དང་འཕྲད་ཡོང་དུས་རྐྱེན་དེ། སྒོམ་གྱི་ཉམས་འོག་ཏུ་ཚུར་འཁྱེར་ཤེས་པ་དང་ལམ་དུ་འཁྱེར་ཤེས་དེ། སྒོམ་གྱི་བོགས་འདོན་ལ་ཡར་འཁྱེར་ཤེས་ན། ད་དངོས་གནས་ཀྱི་སྒོམ་ཆེན་པ་ཟེར་ན་དེ་རེད་འདུག། རྣལ་འབྱོར་པ་ཟེར་ན་ཡང་དེ་རེད། སྒྲོ་འདོགས་སེམས་ལ་ཆོད་པ་ཟེར་ན་ཡང་དེ་རེད། སྒོམ་གྱི་རྩལ་རྫོགས་པ་ཟེར་ན་ཡང་དེ་རེད་དེ་འདྲ་ཡིན་དུས་ད་ལྟ་ཚིག་ཁོ་རང་ལ་ཡག་མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག་ཟེར་ཡག་ཚིག་དེ། སྒོམ་སྐྱོང་ཚུལ་དེ་རེད་ད། ཉམས་སུ་ལེན་ཚུལ་ངོ་བོ་སྐྱོང་ཚུལ། དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བ་འགག་པར་འགྱུར། དེ་བཞིན་སེམས་ཀྱིས་སེམས་ལ་བརྟག་བྱས་ན་རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ། དཔེར་ན་ས་རླངས་སྤྲིན་ནི་ནམ་མཁའི་དབྱིངས་སུ་དེངས་གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད། དེ་བཞིན་སེམས་ཀྱིས་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དྭངས། དཔེར་ན་ནམ་མཁའི་རང་བཞིན་ཁ་དོག་དབྱིབས་ལས་འདས། དཀར་ནག་དག་གིས་མི་གོས་འགྱུར་བ་མེད། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར། ད་སེམས་དང་སྣང་བ་གཉིས་སུ་མེད་པ་འདི་ལ་དངོས་དངོས་མེད་ཀྱི་མཐའ་ལས་གྲོལ་ཚུལ་དེ་གསུངས་འདུག་བ། དེ་ནི་དེ་དག་གི་སེམས་ཉིད་གདོད་ནས་དག་པ་ཟེར་ཡག་དེ་གདོད་ནས་དག་པ་ཟེར་བའི་སྐབས་སུ་ཡེ་ནས་དག་པ། རྐྱེན་གྱིས་གྱུར་ཀྱང་རུང་མ་གྱུར་ཀྱང་རུང། ཁོ་སེམས་ཉིད་ཞེས་པའི་ཉིད་སྒྲ་དེ་གནས་ལུགས་ལ་གོ་གི་ཡོད་རེད་ང་ཚོ་སེམས་དང་སེམས་ཉིད། ཆོས་དང་ཆོས་ཉིད། སྟོང་པ་དང་སྟོང་པ་ཉིད་ཞེས་པའི་ཉིད་སྒྲ་དེ། ཉིད་ཞེས་པ་དེ་རང་ལས་མ་འདས་པ། རང་ལས་ལོགས་སུ་མ་གྱུར་པ། རང་གི་དེ་ཁོ་ན་དེ་ལ་ཉིད་ཐ་སྙད་བཏགས་པ་རེད་བ། དེ་བྱས་ཡོང་དུས་ཚིག་ཁོ་རང་ཐོག་ནས་ང་ཚོས་ཤེས་ཐུབ་ཀྱི་འདུག་བ། ཡ། སེམས་ཉིད་ཞེས་པའི་ཚིག་དེ། སེམས་ཞེས་པའི་སྐབས་སུ་འཁྲུལ་གཞི་བཤད། ཉིད་ཞེས་པའི་སྐབས་སུ་གྲོལ་གཞི་བཤད་ཡོང་བ་རེད། འཁྲུལ་གྲོལ་གཉིས་ཀྱི་ཐོག་ནས།

འོ་དེ་ཡིན་དུས་འཁོར་བའི་ཆོས་ཡོད་ཚད་དེ་གཟུང་འཛིན་གྱི་རྣམ་རྟོག་ཕྲ་མོ་དེ་བྱེད། འོ་དེ་གང་གི་གིས་གང་ལ་བརྟེན་ནས་བྱུང་བ་ཡིན་ན་སེམས་ཞེས་པ་གཟུང་འཛིན་གྱི་རྣམ་རྟོག་གི་སེམས་དེ་ལ་གོ་བ་བྱེད། དེ་ཡི་རང་བཞིན་ཤེས་ན། དེ་ལྟ་བུའི་སེམས་ཀྱི་རང་བཞིན་ནམ་དེ་ལྟའི་སེམས་ཀྱི་གནས་ཚུལ་དེ་ཤེས་ན། ཉིད་ཞེས་པའི་སྐབས་སུ་སེམས་ཀྱི་ངོ་བོ་བཤད། སེམས་ཀྱི་གནས་ཚུལ་དེ་ཤེས་ཡོང་དུས་སེམས་ཉིད། ས་ར་ཧས་སེམས་ཉིད་གཅིག་པུ་ཀུན་གྱི་ས་བོན་ཏེ། གང་ལ་སྲིད་དང་མྱ་ངན་འདས་འཕྲོ་བའི། འདོད་པའི་འབྲས་བུ་སྟེར་བར་བྱེད་པ་ཡི། ཡིད་བཞིན་ནོར་འདྲའི་སེམས་ལ་ཕྱག་འཚལ་ལོ། ཡིད་བཞིན་ནོར་བུ་དང་འདྲ་བའི་སེམས་ལ་ཕྱག་འཚལ་ཡོད་རེད་ས་ར་ཧས། འོ་དེ་བྱས་ཡོང་དུས། སྲིད་པ་དང་མྱ་ངན་གྱི་ཆོས་གཉིས་ཀ་དེ་གང་ལ་བརྟེན་ནས་སྐྱེ་བ་རེད་ཤར་བ་རེད་ཟེར་དུས་སེམས་ཉིད་འདི་ལ་བརྟེན་ནས་བྱུང་བ་རེད་གསུངས་པ་སེམས་ཉིད་གཅིག་པུ་ཀུན་གྱི་ས་བོན་སེམས་ཉིད་ཞེས་པ་དེ་སེམས་ཉིད་འདི་འཁོར་འདས་ཆོས་ཀྱི་ཆོས་ཐམས་ཅད་ཀྱི་སྐྱེ་གཞི་རེད། གང་འདྲ་བྱས་ནས་རེད་ཟེར་ན་རྟོགས་ན། མྱང་འདས་རེད་མ་རྟོགས་པས་འཁོར་བ་བྱུང་བ་རེད། ད་དེ་རེད་བ། ཁ་སང་ཞུས་པ་ལྟར་དུ་སེམས་ཀྱི། སེམས་ཀྱི་རང་སོ་ཟིན་མ་ཟིན་ལ་བརྟེན་ནས་འཁྲུལ་གྲོལ་གཉིས་ཀྱི་ས་མཚམས་བཞག་ཡོད་རེད་དེ་འདྲ་ཡིན་དུས། སེམས་ཉིད་གཅིག་པུ་ཀུན་གྱི་ས་བོན་ཏེ། དེ་ལ་བརྟེན་ནས་གང་ལ་སྲིད་དང་མྱ་ངན་འདས་འཕྲོ་བའི་སྲིད་པའི་ཆོས་དང་འཁོར་བའི་ཆོས་དེ། སེམས་ཉིད་ལ་བརྟེན་ནས་འཕྲོས་པ་རེད། འོ་དེ་འདྲ་ཡིན་དུས་རྟོགས་ན་ག་རེ་རྟོགས་ན་སེམས་ཉིད་རྟོགས་ན། སེམས་ཉིད་ཀྱི་གནས་ཚུལ་དེ་རྟོགས་ན་འདོད་པའི་འབྲས་བུ་སྟེར་བར་བྱེད་པ་ཡི། དེ་གང་ཡིན་ཟེར་ན་ཡིད་བཞིན་ནོར་བུ་དང་འདྲ་བའི་སེམས་དེ་རེད་ཡིད་བཞིན་ནོར་འདྲའི་སེམས་ལ་ཕྱག་འཚལ་ལོ་ཟེར་ཡག་ད་ལྟ་ན་འདི་སྐད་འདི་གསུངས་པ་རེད། སེམས་གདོད་ནས་དག་པ་དཔེར་ན་གསལ་དྭངས་ཉི་མའི་སྙིང་པོ་དེ་བསྐལ་པ་སྟོང་གི་མུན་པས་སྒྲིབ་མི་ནུས་དེ་བཞིན་རང་སེམས་སྙིང་པོ་འོད་གསལ་དེ་བསྐལ་པའི་འཁོར་བས་སྒྲིབ་པར་མི་ནུས་སོ། དཔེར་ན་ནམ་མཁའ་སྟོང་པར་ཐ་སྙད་རབ་བཏགས་ཀྱང་ནམ་མཁའ་ལ་ནི་འདི་འདྲར་བརྗོད་དུ་མེད་དེ་བཞིན་རང་སེམས་འོད་གསལ་བརྗོད་གྱུར་ཀྱང་བརྗོད་པས་འདི་འདྲར་གྲུབ་ཅེས་ཐ་སྙད་གདགས་གཞི་མེད། དག་པའི་འོད་གསལ་ཟེར་ཡག་དེ་སྒྲ་གི་སྤྱོད་ཡུལ་མ་རེད། དག་པའི་འོད་གསལ་ཟེར་ཡག་དེ་རྗོད་བྱེད་དང་བརྗོད་བྱ་གི་སྤྱོད་ཡུལ་མ་རེད། དག་པའི་འོད་གསལ་ཟེར་ཡག་དེ་ཉམས་སུ་མྱོང་བ་ཁོ་ནའི་གི་རྟོགས་པ་མ་གཏོགས་སྒྲ་རྟོག་འདྲེས་འཛིན་སྒྲ་དོན་འདྲེས་འཛིན་གི་རྟོག་པ་ལ་བརྟེན་ནས་ད་སྐྱེ་མི་ཐུབ་པ་རེད། ག་རེ་ཟེར་ན་ཁོ་སྒྲ་དོན་འདྲེས་འཛིན་གྱི་རྟོག་པ་དང་འབྲེལ་བ་ཡོད་མ་རེད། ཉམས་སུ་མྱོང་བ་ཁོ་ནའི་གི་རྟོགས་པ་མ་གཏོགས་ཁོ་སྒྲ་དོན་འདྲེས་འཛིན་བརྟེན་ནས་སྐྱེ་བ་མིན་པ་ཡིན་དུས་བླ་མས་བསྟན་དུ་མེད་སློབ་མས་གོ་རུ་མེད་རང་གི་གནས་ལུགས་ལ་དེ་ཁོ་ན་ཉིད་མཉམ་པར་བཞག་པས་གནས་ལུགས་གསལ་བར་མཐོང་བ་དེ་ཕྱག་རྒྱ་ཆེན་པོ་གི་ལུགས་ལ་ཡང་མན་ངག་གི་ལུགས་སུ་ཉམས་ལེན་ངོ་བོ་སྐྱོང་ཚུལ་དེ་རེད་པ་དེ་འདྲ་ཡིན་དུས་དག་པའི་འོད་གསལ་དེ་སྒྲ་དོན་འདྲེས་འཛིན་གྱིས་རྟོགས་ཐུབ་པ་མ་རེད། དེ་ལྟར་སེམས་ཀྱི་རང་བཞིན་གདོད་ནས་ནམ་མཁའ་འདྲ། ཆོས་རྣམས་མ་ལུས་དེ་རུ་མ་འདུས་མེད། ཆོས་ཐམས་ཅད་སེམས། ཆོས་རྣམས་ཐམས་ཅད་སེམས་སུ་ངོ་སྤྲོད། སེམས་དེ་སྟོང་པ་ལ་ངོ་སྤྲོད། སྟོང་པ་དེ་སྤྲོས་བྲལ་ལ་ངོ་སྤྲོད་པ་རེད། མཐར་དེ་སྤྲོས་བྲལ་རེད་དོ། ལུས་ཀྱི་བྱ་བ་ཡོངས་ཐོངས་རྣལ་མར་དལ་བར་སྡོད། ངག་གི་སྨྲ་བརྗོད་མེད་པར་གྲགས་སྟོང་བྲག་ཆ་འདྲ། ཡིད་ལ་ཅི་ཡང་མི་བསམ་ལ་བཟླས་ཆོས་ལ་ལྟོས། ལུས་དལ་བར་སྡོད་པ། ངག་སྨྲ་བརྗོད་དང་བྲལ་བ་བྲག་ཆ་ལྟ་བུ། ཡིད་ལ་ཅི་ཡང་མ་བསམ་པ། ལ་བཟླ་བའི་ཆོས་ལ་ལྟོས། ལ་བཟླ་བ་ཟེར་ཡ་དེ་ཁ་སང་ཞུས་པ་ལྟར་དུ་མཉམ་བཞག་ཚང་མ་ལ་ལ་བཟླ་ཟེར་གི་མ་རེད། ང་ཚོ་དཔེ་ཆ་བ་ཁ་ཤས་ཁ་ཤས་ཀྱིས་ཚིག་དེ་ཡང་བེད་སྤྱོད་བཏང་ཡོད་འདུག་མཉམ་བཞག་ལ་བཟླ་མཉམ་བཞག་ལ་བཟླ་ཟེར་མཉམ་བཞག་དང་ལ་བཟླ་གཉིས་དེ་མཉམ་དུ་འགྲོ་བསྡད་ཡོད་འདུག་དེ་ཏོག་ཙམ་ཐལ་ཆེ་བ་རེད་དེ་ཐལ་དྲགས་པ་རེད། ལ་བཟླ་ཟེར་དུས་ཁོ་རང་ཁོ་རང་ལ་ཁྱད་ཆོས་ཅིག་ཡོད་རེད་མ་གཏོགས་དེ་ད་ག་རེ་ཟེར་ན་ཁ་ཤ་གི་པགས་པ་ནང་བཞིན་ཕར་འཐེན་ན་འཐེན་ཆོག་ཆོག་ཚུར་འཐེན་ན་འཐེན་ཆོག་དེ་འདྲ་གང་ཡང་མ་རེད་ཁོ་ཁོ་རང་གིས་ངོ་སྤྲོད་བྱས་ཡོང་པའི་སྐབས་སུ་ལ་ངོ་སྤྲོད་ཀྱི་རིམ་པ་དང་སྦྲགས་ནས་དེ་ནས་རྣལ་འབྱོར་པས་ཀྱི་རྟོགས་གྲོལ་དུས་མཉམ་དུ་ཤར་ཡོང་འདུག་རྟོགས་གྲོལ་དུས་མཉམ་དུ་སླེབས་ནས་ཤར་གྲོལ་གྱི་གནད་ཀྱི་ནང་ལ་ཡང་རྟོགས་པ་ཆུད་ཚར་དུས་དེ་ནས་ཡིད་ལ་བཟླ་བ་ད་དེ་རེད། ཁོ་ཁོ་རང་ལ་གཟི་བརྗིད་ཅིག་ཡོད་རེད། ཁོ་ཁོ་རང་ཁོ་རང་ལ་རིན་ཐང་ཅིག་ཡོད་རེད་ལ་བཟླ་ཟེར་ཡ་དེ། དེ་བླ་མའི་མན་ངག་དང་འབྲེལ་ནས་སྒོམ་པའི་རྩེ་གཅིག་གི་ཐོག་ནས་ཉམས་ལེན་མཐར་ཕྱིན་ནས་སྒོམ་པའི་རྩལ་རྫོགས་པའི་སྐབས་ཀྱི་སྐད་ཆ་རེད་མ་གཏོགས་སྒོམ་རྒྱག་ཚུལ་ཚང་མ་ལ་བཟླ་བ་ཀྱི་མ་རེད་བ། དེ་འདྲའི་མཉམ་བཞག་ཚང་མ་ལ་བཟླ་ལ་བཙུགས་པ་ཡིན་ན། ལ་བཟླ་གི་གནས་བབ། ལ་བཟླ་གི་གཅིག་གི་ཚད་གཞི་དེ་མགོ་མ་ཚོས་ནས་བཤད་བཞག་པ་རེད། དེ་ཡིན་དུས་དེ་ཏོག་ཙམ་སློབ་སྦྱོང་བྱས་ནས་དེ་ལ་བསམ་བློ་བཏང་ནས་མན་ངག་མང་པོ་ཅིག་སེམས་ལ་བཞག་ནས་དེ་ནས་བེད་སྤྱོད་བཏང་དགོས་པ་རེད་ལ་བཟླ་ཟེར་ཡ་དེ། ལུས་ལ་སྙིང་པོ་མེད་པ་སྨྱུག་མའི་སྡོང་པོ་འདྲ་སེམས་ནི་ནམ་མཁའི་ལྕེ་དང་བསམ་པའི་ཡུལ་ལས་དེ་ཡི་ངང་ལ་བཏང་བཞག་མེད་པར་གློད་ལ་ཞོག་ཟེར་ད་སྡོད་ལུགས་གསུམ་ཟེར་ངས་ཁ་སང་ཞུས་པ་ཡིན་པ་ལུས་ཀྱི་སྡོད་ལུགས་ངག་གི་སྨྲ་ལུགས་སེམས་ཀྱི་བསམ་ལུགས་དེ་ལ་སྡོད་ལུགས་གསུམ་ཟེར་ཡ་སྟེ། སྡོད་ལུགས་གསུམ་ཡོད་ན་ད་ནི་གདེངས་གྲོལ་ཐོག་ཏུ་བཅའ་ཐུབ་པ་རེད་རྫོགས་པ་ཆེན་པོའི་སྐབས་སུ་གདེངས་གྲོལ་ཐོག་ཏུ་བཅའ་བ་ངོ་རང་ཐོག་ཏུ་འཕྲོད་ཐག་གཅིག་ཐོག་ཏུ་བཅད། གདེངས་གྲོལ་ཐོག་ཏུ་བཅའ་བ་གསུམ་ཡོད་ན་བཅའ་བ་གསུམ་ཟེར་ཡ་སྟེ། བཅའ་བ་གསུམ་དགོས་ཀྱི་འདུག་བ། དང་པོ་དེ་ངོ་རང་ཐོག་ཏུ་སྤྲོད་པའི་བཅའ་བ་ཞིག་དགོས་ཀྱི་འདུག། དེའི་རྗེས་སུ་ཐག་གཅིག་ཐོག་ཏུ་བཅའ་བའི་གཅིག་ཏུ་བཅད་པའི་ལྟ་བ་ཞིག་དགོས་ཀྱི་འདུག། ལྟ་བ་དེ་གང་དང་འབྲེལ་ན་གདེང་གྲོལ་ཐོག་ཏུ་བཅའ་བ་ཞིག་རྟགས་ཚད། ཐོབ་སོང། རྟོགས་སོང་བསམ་པ་གི། རྟོགས་པ་ནང་ནས་རྙེད་པ། ངེས་ཤེས་ནང་ནས་རྙེད་པ་ཞིག་བྱུང་ན། ད། ད་མཐར་ཕྱིན་པ་རེད། སེང་གེ་གི་རྩལ་རྫོགས་ནས་ཚུར་རི་ནས་ཕར་རི་ལ་ཕར་མཆོངས་ཐུབ་པ་ལྟ་བུ་གི་རྩལ་དེ་རྫོགས་ཚར་བ་རེད། དྭགས་པོ་བཀའ་བརྒྱུད་ཀྱི་མི་ལ་རས་པའི་རྗེས་འཇུག་ཐམས་ཅད་ཡང་བུ་སེང་གེ་དང་ཁྱུང་དང་འདྲ་བ་རྐྱང་རྐྱང་ཡོང་གི་ཡོད་རེད་གསུངས་ཡོད་པ་ད་དེ་འདྲ་བོ་དགོས་ཀྱི་ཡོད་རེད་སེང་གེ་འདྲ་བོ་དགོས་ཀྱི་ཡོད་རེད་སེང་གེ་འདྲ་བོ་ཟེར་དུས་རྐང་པ་བཞི་བཏང་ནས་མཆོངས་ཟེར་གྱི་ཡོད་མ་རེད་ད་ཡང།

གཟིག་ལྟ་བུ། སྟག་ལྟ་བུ། མཆོང་ཐབས། ལ་སོགས་པ། དེ་ནས་མི་འཇིགས་པ་གི་སྤོབས་པ་ཡོད་པ། གཞན་སྣང་ཟིལ་གྱིས་གནོན་ཐུབ་པ། གཞན་སྣང་དབང་དུ་སྡུད་ཐུབ་པ། རང་སྣང་རྟོག་གྲོལ་གྱི་གདེང་གིས་གྲོལ་ཐུབ་པ། འོ་དེ་འདྲ་གི་ནུས་པ་དཔེ་དེ། སྟག་དང་སེང་གེ་ལ་དཔེ་བཞག་ནས་དེ་དང་འདྲ་བ། རྩལ་ཡོངས་སུ་རྫོགས་པ་ཞིག་དགོས་ཀྱི་རེད། ག་རེ་གི་རྩལ་རྫོགས་དགོས་ཟེར་ན་ལྟ་བ་སྒོམ་པ་སྤྱོད་པ་ཡ་མ་བྲལ་བ་གི་རྩལ་ཞིག་དགོས་ཀྱི་རེད། ལྟ་སྒོམ་སྤྱོད་གསུམ་གནད་དུ་སོང་ནས་སྒོམ་མཉམ་བཞག་ངོ་བོ་སྐྱོང་ཤེས་པ་དང་རང་ཤར་རང་གྲོལ་གྱི་གནད་ཤེས་ནས་དེས་ཆོས་ཐམས་ཅད་ལ་ཕར་རྒྱས་བཏབ་ཐུབ་པའི་རྩལ་རྫོགས་པ་རེད་དེ་རྩལ་རྫོགས་ན་སྒྲོ་འདོགས་སེམས་ལ་ཆོད་པའི་རྣལ་འབྱོར་པ་ཟེར་དེ་རེད་ད་དེ་རེད་ད། ཕྱག་རྒྱ་ཆེན་པོ་ཟེར་ཡ་དེ་དོན་དག་བསྡུས་བྱས་ན་ག་རེ་ཟེར་ན་སེམས་ལ་གཏད་སོ་མེད་ན་ཕྱག་རྒྱ་ཆེན་པོ་ཡིན་དེ་ལ་གོམས་ཤིང་འདྲིས་ན་བླ་མེད་བྱང་ཆུབ་ཐོབ་ཟེར་ཡ་ད་ཁ་སང་ཞུས་ཟིན་པ་རེད་ཕྱག་རྒྱ་ཆེན་པོ་མདོ་དོན་ཧྲིལ་གྱིས་བསྒྲིལ་བ་དེ་རེད། སྔགས་སུ་སྨྲ་དང་ཕ་རོལ་ཕྱིན་པ་དང་འདུལ་བ་མདོ་སྡེ་སྡེ་སྣོད་ལ་སོགས་པ་རང་རང་གཞུང་ལྟར་གྲུབ་པའི་མཐའ་ཡིས་ནི་འོད་གསལ་ཕྱག་རྒྱ་ཆེན་པོ་མཐོང་མི་འགྱུར། ཁ་སང་འདི་བར་དུ་རེད་པ། མཐོང་མི་འགྱུར་ཟེར། ད་དེ་གནས་ལུགས། དོན་དེ། ཁས་ལེན་གྱི་ལྟ་བ། ནང་ལ་བསྡད་བསྡད་པ་ཡིན་ན་ལྟ་བ་རྟོགས་ཐུབ་ཀྱི་མ་རེད། དམིགས་པ་དང་བཅས་པའི་ཐོག་ནས་སྒོམ་རྒྱག་པ་ཡིན་ན་སྒོམ་མཐར་ཕྱིན་ཐུབ་ཀྱི་མ་རེད། དམིགས་པ་དང་བཅས་པའི་སྤྱོད་པ་ལ་ཞུགས་ན། སྤྱོད་པ་རྣམ་པར་དག་པ་ཡོང་གི་མ་རེད་ཟེར་ནས་ད་དོན་དག་དེ། གནས་ལུགས་དེ་ཁོ་ན་ཉིད་ཀྱི་ངོ་ལ། ཁས་ལེན་གྱི་ལྟ་བ། དམིགས་བཅས་ཀྱི་སྒོམ་པ་མཚན་བཅས་ཀྱི་སྤྱོད་པ་ལ་ཞུགས་ན་དེ་ནི་འགྲིག་གི་ཡོད་མ་རེད་ད་དེ་གནས་ལུགས་ཀྱི་ཉམས་ལེན་ཆགས་ཐུབ་ཀྱི་ཡོད་མ་རེད་གསུང་བ་དེ་ཁ་སང་ཞུས་ཚར་བ་རེད་ད་དེ་རིང་དེ་ཞེ་འདོད་བྱུང་བས་འོད་གསལ་མ་མཐོང་སྒྲིབ་རྟོག་པས་སྲུང་སྡོམ་དམ་ཚིག་དོན་ལས་ཉམས། ཞེ་འདོད་བྱུང་བས་ད་འདི་རྒྱུ་མཚན་གསུངས་པ་རེད་རྒྱུ་མཚན་གོང་དུ་ག་རེ་བཤད་ཟེར་ཟེར་ན། གནས་ལུགས་དེ་ཁོ་ན་ཉིད་དེ། ལ་ཁས་ལེན་གྱི་ལྟ་བས་ཀྱི་ལྟ་བ་རྟོགས་ཐུབ་ཀྱི་མ་རེད། དམིགས་པ་དང་བཅས་པའི་གི་སྒོམ་གྱི་སྒོམ་རྣམ་དག་ཡོང་གི་མ་རེད། མཚན་མ་དང་བཅས་པའི་ཐོག་ནས་སྤྱོད་པ་ལ་ཞུགས་ན་སྤྱོད་པ་དེ་ཡང་དག་པ་ཆགས་ཀྱི་མ་རེད། ད་དེ་གསུངས་ཚར་རེད་བ། ད་དེ་རྒྱུ་མཚན་ག་རེ་རེད་ཟེར་ན་དེ་རྒྱུ་མཚན་འདྲེན་པ་རེད། ཞེ་འདོད་བྱུང་བས་འོད་གསལ་མ་མཐོང་སྒྲིབ་རྟོག་པའི་སྲུང་སྡོམ་དམ་ཚིག་དོན་ལས་ཉམས། ཞེ་འདོད་ཟེར་ཡག་དེ་ཁས་ལེན་རེད་བ། ཞེ་འཛིན། འཛིན་པ། ཁས་ལེན། ཞེ་འདོད་ཡོད་ཚར་ན། ཞེ་འདོད་ཀྱི་ཐོག་ནས། སོ་ཐར་གྱི་སྡོམ་པ་བསྲུང་བ། ཞེ་འདོད་ཀྱི་ཐོག་ནས་བྱང་ཆུབ་སེམས་དཔའི་སྡོམ་པ་ཁས་ལེན་པ། ཞེ་འདོད་ཀྱི་ཐོག་ནས་སྔགས་ཀྱི་དམ་ཚིག་བསྲུང་བ་ཡིན་ན། དེ་ལྟའི་ཉམས་ལེན་དེ། དེ་ལྟའི་ཉམས་ལེན་དེ། དེ་ནི་གཅིག་གི། ཚད་མཐོ་བའི། ཚད་མཐོ་བའམ། གཅིག་གི། ལྟ་བ། ཡང་དག་པ་དང། སྒོམ་པ་དང་སྤྱོད་པ་ཡང་དག་པ་ལ་འཇུག་པའི་གི་གྲོགས་བྱེད་ཐུབ་ཀྱི་མ་རེད། ག་རེ་ཟེར་ན་ཁྱོད་ཀྱིས་གང་ཁས་བླངས་པའི་སྡོམ་པ་དང་དམ་ཚིག་དེ་ལ་རྟོག་པའི་སྲུང་སྡོམ་ཆགས་བསྡད་པ་རེད་རྟོག་པའི་སྲུང་སྡོམ། རྟོག་པའི་སྲུང་སྡོམ། ཞེ་འདོད་ཀྱི་སྲུང་སྡོམ། དེ་ཆགས་བསྡད་ཀྱི་འདུག། རྣལ་འབྱོར་པས། སྲུང་སྡོམ་དེ་ཚོ་བྲལ་ཏེ། ད་ལྟ་འདི་ནས་གསུངས་པ་ལྟ་བུ་གི་ཡིད་ལ་མི་བྱེད་པས། ཡིད་ལ་མི་བྱེད་པའི་ཞེ་འདོད་ཐམས་ཅད་དང་བྲལ་བ། ཞེ་འདོད་ཀུན་དང་བྲལ་ཡིད་ལ་མི་བྱེད་པའི་ཐོག་ནས། དེ་ནས་སྡོམ་པ་སྲུང་བ་དང་ཡིད་ལ་མི་བྱེད་པའི་ཐོག་ནས་དམ་ཚིག་སྲུང་བ་ཡོད་ན་དེ་འདྲ་དེ། དཔེར་ན་མུན་པའི་གི་སྒྲོན་མེ་ལྟ་བུ་ཡིན། མུན་པ་ནང་དུ་གློག་ཤར་སྤར་ཡོང་དུས་གློག་སྤར་བ་ལ་བརྟེན་ནས་མུན་པ་སེལ་ཐུབ་པ་ལྟ་བུ། ཞེ་འདོད་དང་བྲལ་བའི་གི་སྲུང་སྡོམ། ཞེ་འདོད་དང་བྲལ་བའི་གི་དམ་ཚིག། དེ་སྲུང་སྡོམ་ལས་འདས་པ། སྲུང་མཚམས་ལས་འདས་པ། འོ་དེ་འདྲའི་ཅིག་གི་ནང་ལོགས་ཀྱི་ཉམས་ལེན་གྱི་རྟོགས་ཚད་ཀྱི་ཐོག་ནས་སྲུང་ཐུབ་ན། དེ་དང་དེ། གནས་ལུགས་རྟོགས་པའི་གྲོགས་ལ་འགྲོ་ཐུབ་ཀྱི་རེད། གནས་ལུགས་རྟོགས་པའི་ཐབས་ལ་འགྲོ་ཐུབ་ཀྱི་རེད། གནས་ལུགས་ཀྱི་གྲོགས་ལ་འགྲོ་ཐུབ་ཀྱི་རེད་གསུངས་པ་དེ་རེད་དོ། རྣམ་རྟོག་གིས་ཀུན་ནས་བསླངས་པའི་ལུས་ཀྱི་སྡོམ་པ། རྣམ་རྟོག་གིས་ཀུན་ནས་བསླངས་པའི་ངག་གི་སྡོམ་པ། རྣམ་རྟོག་གིས་ཀུན་ནས་བསླངས་པའི་ཡིད་ཀྱི་སྡོམ་པ་དེ་འདྲ་གཅིག་གི་སྒོ་གསུམ་གྱི་སྲུང་སྡོམ་དང་གཅིག་དེ་ཙམ་དུ་མ་ཟད་པའི་སྔགས་ཀྱི་སྐབས་སུ་ལམ་བསྐྱེད་པའི་རིམ་པ་དང་འབྲས་བུ་རྫོགས་པའི་རིམ་པ་ལ་སོགས་པ་བསྐྱེད་རྫོགས་ཀྱི་རིམ་པ་གཉིས་དེ་ཙམ་དུ་མ་ཟད་པའི་སྲུང་བ་ཟབ་མོ་དེ་འདྲ་གཅིག་གི་དམ་ཚིག། ད་མང་པོ་ཞིག་ཡོད་རེད་འོ་དེ་ཚོའི་གྲས་ཐམས་ཅད་ཀྱང་ཇི་སྲིད་བློས་བྱས་པའི་ཇི་སྲིད་བློས་ཀུན་ནས་རྣམ་པར་བརྟགས་པའི་སྲུང་སྡོམ། ཇི་སྲིད་བློས་ཀུན་ནས་བརྟགས་པའི་བསྐྱེད་རྫོགས། བློས་ཀུན་ནས་བརྟགས་པའི་རྣམ་པར་རྟོག་པས་བརྟགས་པའི་དམ་ཚིག། ནང་ལ་གནས་ན་དོན་གྱི་གནས་ཚུལ་ལས་ཉམས་པ་རེད། ད་དེ་མན་ངག་གི་ད་ལྟ་དེ་གནས་ལུགས་ཀྱི་སྐོར་ནས་བཤད་ཡོང་བ་རེད་མ་གཏོགས་ཡང་དེ་འདྲ་ཡིན་ན་ཨ་ལས་སྡོམ་པ་སྲུང་མི་དགོས་རེད་པས། སྡོམ་པ་མེད་པ་སྲུང་མཁན་མེད་པ་སྲུང་བྱ་སྡོམ་པ་ཡང་མེད་པ་རེད་པས་ཟེར་ན་དེ་ཟེར་གྱི་ཡོད་མ་རེད། ད་ལྟ་དེ་གནས་ལུགས་བཤད་པའི་སྐབས་སུ་ཡིན་པ་ག་རེ་ཟེར་ན་རྒྱུ་མཚན་བཤད་ཡོང་དུས་ཞེ་འདོད་བྱུང་བས་ཟེར་བའི་སྐབས་སུ། རྟོག་པའི་སྲུང་སྡོམ། རྟོག་པའི་བསྐྱེད་རྫོགས། རྟོག་པས་བཅིངས་པའི་དམ་ཚིག་ལ་སོགས་པ་ལ་གནས་ན། དེ་ནི་འོད་གསལ་མཐོང་གི་མ་རེད་ཟེར་ཡ་དེ་དེ་རེད་ད་ང་ཚོ་མཐོང་ཡ་དེ་འོད་གསལ་མཐོང་དགོས་ཀྱི་ཡོད་རེད། འོད་གསལ་དེ་སེམས་ཀྱི་གནས་ལུགས་རེད་དེ་གནས་ལུགས་དེ་མཐོང་བ་ལ་རྟོག་པའི་སྲུང་སྡོམ་དམ་ཚིག་དོན་ལས་ཉམས། རྟོག་པའི་སྲུང་སྡོམ་ལ་གནས་ན་དམ་ཚིག་ལས་ཉམས་པ། དོན་ལས་ཉམས་པ་འདི་དོན་ལས་ཉམས་ཟེར་བ་དེ་དོན་གྱི་གནས་ཚུལ་ལས་ཉམས་པ། དོན་དམ་པ་ལས་ཉམས་པ། ནང་གི་གནས་ལུགས་ལས་ཉམས་པ་བཤད་པ་རེད། ཡིན་ན་ཡང། གང་བསྲུང་བར་བྱ་བའི་གི་སོ་ཐར་གྱི་སྡོམ་པ། གང་བསྲུང་བྱ་བྱང་ཆུབ་སེམས་དཔའི་སྡོམ་པ་དེ་ཚོ་འདི་ཡང་ངེས་པར་དུ་དགོས་པ་རེད། ག་རེ་ཟེར་ན་དེ་ལས་དང་པོ་པ་རྣམས་ཀྱིས་ང་ཚོ་དབང་པོའི་སྒོ་བསྡམས་པ། ཟས་ཀྱི་ཚོད་རིག་པ་ཟེར་བ་ལྟ་བུ་དབང་པོའི་སྒོ་བསྡམས་དགོས་ཀྱི་ཡོད་པ་ཡིན་དུས་དགེ་ཚུལ་སློང་གི་བསྲུང་བྱ་དེ་ཚོ་ཚང་མ་ཡང་དེའི་ཆེད་དུ་འགྲོ་གི་ཡོད་རེད་བ། དབང་པོའི་སྒོ་བསྡམས་མ་ཐུབ་ན་བག་ཡོད་དང་དྲན་ཤེས་ལ་བརྟེན་ནས་དབང་པོའི་སྒོ་བསྡམས་མ་ཐུབ་ན་ནང་གི་སེམས་ཀྱི་རང་བཞིན་འོད་གསལ་ཡིན་ན་ཡང་སེམས་ཀྱི་རང་བཞིན་འོད་གསལ་དེ་མཐོང་ཐུབ་ཀྱི་མ་རེད། བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་བསྐོར་ཡོང་དུས་དཔེར་ན། བསླབ་པ་གསུམ་སྟོན་ཡོང་དུས་དང་པོ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་གསུངས་འདུག་བ། གོ་རིམས་ཀྱི་ཐོག་ནས། གཉིས་པ་དེ་ལ་བསླབ་པ་ཏིང་འཛིན་གྱི་བསླབ་པ་གསུངས་འདུག་ག། གསུམ་པ་དེ་ལ་བསླབ་པ་ཤེས་རབ་ཀྱི་བསླབ་པ་ཟེར་བཤད་ཡོང་དུས་དང་པོ་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་དེ་གལ་ཆེན་པོ་ཡིན་པ་མ་རེད་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་དེ། བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་ཡིན་པའི་གལ་ཆེ་བའི་རྒྱུ་མཚན་ག་རེ་ཟེར་ན། ལུས་ཀྱི་སྡོམ་པ་ལེགས་པ། ངག་གི་སྡོམ་པ་ལེགས་པ། ཡིད་ཀྱི་སྡོམ་པ་ལེགས་པ། དེ་འདྲ། སྡོམ་ཟེར་བའི་སྐབས་སུ་ལུས་ངག། ཡིད་གསུམ་དེ་ནང་ནས་ཀྱང་ཡིད་སེམས་དེ་རྣམ་གཡེང་གྱི་དབང་དུ་མ་འགྲོ་བར་བག་ཡོད་དང་དྲན་ཤེས་ཀྱི་ཐོག་ནས་བསྲུང་བ། བག་ཡོད་དང་དྲན་ཤེས་ཀྱི་ཐོག་ནས་རྣམ་པར་གཡེང་བ། མ་རུངས་པའི་རྣམ་པར་རྟོག་པ་དེ་ཚོ་བྲལ་ཏེ་བསྲུང་བ། སྐྱོབ་པ། རེད་བ། ང་ཚོ་ཆོས་སྐྱོང་སྲུང་མ་ལ་ཡ། ད་ནི། གསོལ་ཁ་འདོན་ཡོང་དུས་སྲུངས་ཤིག་སྐྱོབས་ཤིག་ད། ཕྱི་ནང་གི་ཕྱི་ཡི་བར་ཆད་ནང་དུ་མ་བཏང། ནང་གི་དངོས་གྲུབ་ཐམས་ཅད་ཕྱི་ལ་མ་བཏང། རྣལ་འབྱོར་པ་ལ་ནད་དང་གདོན་དང་བར་ཆད་མི་དང་མི་མ་ཡིན་གྱི་འཚེ་བ་ལས་བསྲུང་ཞིང་སྐྱོབ་པ་དང། བྱིན་གྱིས་བརླབ་པར་མཛད་དུ་གསོལ་བ་ཟེར་ཟེར་ཡོང་དུས་ཕྱི་ནང་གི་བར་ཆད་ལས་བསྲུང་དགོས་འདུག་ག། དེ་དང་འདྲ་བར། ཆོས་འདུལ་བའི་གི་ནང་ནས། བསླབ་པ་གང་དང་གང་གསུངས་པ་དེ་ཐམས་ཅད་དེ། དབང་པོའི་སྒོ་བསྡམ་པའི་ཆེད་དུ། ཚོད་རིག་པའི་ཆེད་དུ། ད་ལྟ་བར་དུ་འཁོར་བ་ཐོག་མེད་ནས་བྱས་ནས་རྣམ་གཡེང་གྱི་རྗེས་སུ་སོང། ཕྱིན་ཅི་ལོག་པའི་རྣམ་རྟོག་གི་རྗེས་སུ་སོང་བསྡད་པ་ཤ་སྟག་ཡིན་དུས་ལས་དང་པོ་པ་རྣམ་རྟོག་རང་གྲོལ་དུ་ཤེས་ཐུབ་ཡོད་མ་རེད། ལས་དང་པོ་པ་སེམས་ཉིད་ཀྱིས་རྟོགས་ཐུབ་ཡོད་མ་རེད། ལས་དང་པོ་པ་གིས་མཚན་མ་རང་གྲོལ་དུ་རྟོགས་མ་ཐུབ་ཡིན་དུས། རྒྱལ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་ཐོག་མ་དེ་ལ། ལུས་ཀྱི་སྡོམ་པ་ལེགས་པ་དང་ངག་གི་སྡོམ་པ་ལེགས་པ་དང་ཡིད་ཀྱི་སྡོམ་པ་ལེགས་པ་སྟེ་ཀུན་ཏུ་སྡོམ་པའི་དགེ་སློང་ནི་ཟེར་བཤད་ཡོང་དུས་ད་དང་པོ། ལུས་ངག་ཡིད་གསུམ་ཕྱིན་ཅི་ལོག་པའི་ཡུལ་ལས་ཚུར་སྡོམ་དགོས་པ་དབང་པོའི་སྒོ་སྡོམ་པ། དེ་ནི་ཕྱི་དྲོ་ཟ་མ་ཟོས་ཡ་ཆོག་གི་མེད་ཟེར་ཡ་དེ་ཚོ་དང་དེ་ཡང་ཟས་ཀྱི་ཚོད་རིག་པ་ཟས་ཀྱི་ཚོད་མ་རིག་ན། དེ་ནི་ཉལ་བ་དང་གཉིད་ཁུག་པ་ལ་སོགས་པ་དེ་འདྲ་གི་དགེ་སྦྱོར་ལ་བར་དུ་གཅོད་པ་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་ནམ་གྱི་ཆ་སྟོད་ལ་མ་ཉལ་བ་ཆ་སྨད་ལ་མ་ཉལ་བའོ། ཐུན་མཚམས་ཀྱི་ཐོག་ལ་དགེ་སྦྱོར་བྱེད་དགོས་པ། ཐོས་བསམ་སྒོམ་གསུམ་བྱས་སྐོར་བ་ལ་སོགས་པ་དེ་ཚོ་བཀྲལ་ཏེ་ང་ཚོ་དབང་པོའི་སྒོ་བསྡམས་ནས། དྲན་ཤེས་དང་བག་ཡོད་ཀྱི་ཐོག་ནས་དབང་པོའི་སྒོ་བསྡམས་པའི་ཐབས་ཡིན་པ་ཡིན་དུས་དེ་དགོས་ཀྱི་འདུག་ག་དེ། དེའི་དུས་དེའི་སྐབས་དེའི་གང་ཟག་ལ་ཉེ་བར་མཁོ་བ་ཆགས་བསྡད་ཀྱི་ཡོད་རེད་མ་གཏོགས་དེ། ད་ལྟ་འདིའི་སྐབས་ནས་བཤད་པ་ལྟ་བུ་དོན་གྱི་གནས་ཚུལ་ལས་ཉམས་འགྲོ་གི་རེད་ཟེར་ན་དེ་འགྲིག་གི་ཡོད་མ་རེད་ད་ད་ལྟ་ཁོས་གནས་ཚོད་གཅིག་གི་ཐོག་ནས་གནས་ཚུལ་དེ་ཟབ་ས་གཅིག་གི་ཐོག་ནས་བཤད་བསྡད་པ་ཡིན་དུས་རྟོག་པའི་སྲུང་སྡོམ་དེ་དམ་ཚིག་དོན་ལས་ཉམས་ཀྱི་རེད། རྟོག་པའི་གསུང་རབ་དམ་ཚིག་དོན་ལས་ཉམས། ཡིད་ལ་མི་བྱེད་ཞེ་འདོད་ཀུན་དང་བྲལ། རང་བྱུང་རང་ཞི་ཆུ་ཡི་པ་ཏྲ་འདྲ། མི་གནས་མི་དམིགས་དོན་ལས་མི་འདའ་ན། དམ་ཚིག་མི་འདའ་མུན་པའི་སྒྲོན་མེ་ཡིན། ད་འདི་ག་རེ་སྟོན་པ་རེད་དོ་ཟེར་ན། སེམས་དེ་ཡིད་བྱེད་དང་བྲལ་བའི་ངང་དུ་འཇོག་ཐུབ་ན། དོན་དངོས་སྲིད་ཞིའི་སྐྱོན་ལས་འདས་ཐུབ་ཀྱི་རེད་ཟེར་ཡ་དེ་སྟོན་གྱི་ཡོད། ཡིད་བྱེད་བྲལ་བ་འདི་ནི་ཕྱག་རྒྱ་ཆེ་གསུངས་པ་ལྟ་བུ་ཡིད་བྱེད་དང་བྲལ་བ། ཡིད་བྱེད་བྲལ་བའི་ངང་དུ་སེམས་དེ་འཇོག་ཤེས་ན། སྲིད་པའི་སྐྱོན་གྱིས་མ་གོས་པ། ཞི་བའི་སྐྱོན་གྱིས་མ་གོས་པ་སྲིད་ཞི་གཉིས་ལས་འདས་པའི་མི་གནས་མྱང་འདས་ཐོབ་ཀྱི་རེད། འོ་དེ་རེད། ཡིད་ལ་མི་བྱེད་ཞེ་འདོད་ཀུན་དང་བྲལ། དཔེར་ན་རང་བྱུང་རང་ཞི་ཆུ་ཡི་པ་ཏྲ་འདྲ། ཆུ་ཡི་པ་ཏྲ་ཟེར་ན་ཆུ་ཡི་རི་མོ། ང་ཚོ་ཆུ་ལ་རི་མོ་བྲིས་ཡོད། ཆུ་ལ་རི་མོ་བྲིས། རི་མོ་སྔ་མ་སྔ་མ་འབྲི་རིམ་བཞིན་དུ། ཕྱི་མའི། རི་མོ་ཕྱི་མ་ཕྱི་མ་འདུག་སེ་མར་འགྲོ་ཡོང་དུས་དེའི་སྔ་མ་སྔ་མ་གྱི་རི་མོ་ཐམས་ཅད་རང་ཡལ་དུ་འགྲོ་གི་འདུག་པ། རང་བྱུང་རང་ཞི། རང་བྱུང་རང་ཞི་ཆུ་ཡི་རི་མོ་འདྲ་བ་ཡིན། མི་གནས་མི་དམིགས་དོན་ལས་མི་འདའ་ན། ཉམས་ལེན་གྱི་ཐོག་ལ་བསམ་བློ་བཏང་ཡོང་དུས་དེ་ལྟ་བུ་ཡིད་བྱེད་དང་བྲལ། ཞེ་འདོད་དང་བྲལ་ཡོང་དུས་རྣམ་རྟོག་རང་ཤར་རང་གྲོལ། ད་དེ་སྒོམ་ངོ་མ་དེ་དེ་རེད། རྣམ་རྟོག་མེད་པའི་ཐབས་ལ་སྒོམ་རྒྱབ་པ་མ་ཡིན་པར་ང་ཚོ་རྣམ་རྟོག་ངོ་ཤེས་དགོས་འདུག། རྣམ་རྟོག་ངོ་ཤེས་རིམ་བཞིན་དུ་རྣམ་རྟོག་གི་ངོ་བོ་ངོ་ཤེས་ཡོང་དུས་དེ་ནས་རྣམ་རྟོག་དེ་ཆོས་ཉིད་ཀྱི་སྟེང་དུ་སུ་གྲོལ། ཇི་ཙམ་ཞིག་རྣལ་འབྱོར་པ་ལ་རྣམ་རྟོག་མང་བས་སྒོམ་གྱི་བོགས་འདོན་སུ་གྱུར། རང་གི་ནང་ནས། གཅིག་གིས་ཚོས་འདྲ་བོ་དེ་ག་རེ་རེད་ཟེར་ན་མི་གནས་མི་དམིགས་དོན་ལས་མི་འདའ་ན་ཟེར་ཡ་དེར། མི་གནས་ཟེར་བའི་སྐབས་སུ། ཤེས་པ་ཁོ་རང་རེད། ཤེས་པ་དེ་ནང་གི་སེམས་དེ། ནང་གི་ཡིད། ནང་གི་སེམས་དེ། བྱུང་གནས་འགྲོ་གསུམ་ག་པར་བསམ་མནོ་བཏང་པ་ཡིན་ན་ཡང་གནས་པ་མེད་པ། འགྲོ་འོང་གི་ཐོག་ལ་བཏང་ན་ཡང་གནས་པ་མེད་པ། ཇི་ཙམ་ཞིག་དཔྱད་པ་བྱས་ན་ཡང། སེམས་ལ་གནས་པའི་གོ་སྐབས་མི་རྙེད་པ། གནས་པའམ་གནས་ས་གི་རྟེན། རྟེན་ནམ། གནས་པ། རྟེན་ཡོད་མ་རེད། ཁ་སང་མགོ་ལ་ཡང་རིག་པ་ཟེར་བའི་སྐབས་སུ་རིག་པ་རྟེན་དང་བྲལ་བའོ་གསུངས་འདུག་བ། ཆོས་དབྱིངས་མཛོད་ཀྱི་ནང་དུ་ཁ་སང་ཞུས་པ་ལྟར་དུ་རེད། རྣལ་འབྱོར་དག་པའི་སེམས་ལ་ཚུར་བལྟས་པས། རྟེན་གཞི་མེད་པའི་རིག་པ་མིང་དང་བྲལ། རྟེན་གཞི་མེད་པ་ཟེར་དེ་དང། མི་གནས་ཟེར་དེ་གཅིག་པ་རེད། རྟེན་གཞི་མེད་པ་སེམས་ལ་རྟེན་གཞི་མེད་པ། རྣལ་འབྱོར་དག་པའི་སེམས་ལ་ཚུར་བལྟས་པས། རྟེན་གཞི་མེད་པའི། དམིགས་རྟེན་མེད་པ། ཤེས་པ་ཁོ་རང་འདི་ན་འདུག། སེམས་དེ་འདི་ན་འདུག་ཟེར་ནས་རྟེན་མི་འདུག། རྟེན་གཞི་མེད་པའི་རིག་པ་མིང་དང་བྲལ། གནས་མེད་མི་གནས། དེ་སེམས་ཁོ་རང་ལ་གནས་སམ་རྟེན་དེ་མེད་ཡོང་དུས་དེ་ལ་བརྟེན་པའི་དམིགས་པ་ཡང་ཡོད་མ་རེད་ད་དམིགས་བྱ་དམིགས་བྱེད་དང་བྲལ་བ་ཡོང་དགོས་ཀྱི་རེད་བ་རྟེན་ཡོད་ན་དམིགས་པ་ཡོང་གི་རེད་རྟེན་དེ་མེད་པ་ལ་བརྟེན་ནས་མི་དམིགས་པ་མི་གནས་མི་དམིགས། དེ་ལྟ་བུ་གི་དོན་ཟབ་མོ་དེ་ལས་མ་འདའ་ན་དེ་ལས་ལོགས་སུ་ཤོར་སོང་བ་མ་ཡིན་ན་དེ་ལས་ཡན་པར་མ་སོང་ན་དམ་ཚིག་མི་འདའ། བསྲུང་བྱ་དང་སྲུང་བྱེད་ལས་འདས་པའི་དམ་ཚིག་དེ་ད་དེ་རེད་བསྲུང་བ་ལས་མི་འདའ་ཟེར་ཡ་དེ་དོན་དམ་པའི་དམ་ཚིག། བསྲུང་མཚམས་ལས་འདས་པའི་དམ་ཚིག་ཟེར་ཡ་དེ་དེ་རེད།

所以佛陀跟我们说， 不要起贪嗔痴三毒。 不然有烦恼就会造业， 就会受苦。 那要怎么办？ 菩提心、 慈悲心、 空心， 以这三种心去圆满波罗蜜， 那你的生命就圆满了。 愿生命电视台祝大家生命圆满。 阿弥陀佛。